ཡཱ། ཇུ་ལེ། དེ་ནས་ལ་དྭགས་ཆོས་ཀྱི་བགྲོ་གླེང་ཚོགས་པའི་ནང་བཞུགས་པའི་ཚོགས་མི་ལྷན་རྒྱས་ཚང་མ་ལ་སྔ་དྲོ་བདེ་ལེགས་དང་ཇུ་ལེ་ཞུས་ཏེ་དེ་ནས་དེ་རིང་ང་དང་སློབ་ཚན་པོ་འགོ་ཟུགས་ཤིན་ལྷར་བཅས་སྟོན་པ་སངས་རྒྱས་ཀུན་གྱི་དངོས་བརྒྱད་ཁྲི་བཞི་སྟོང་དམ་ཆོས་འབྱུང་བའི་གནས། འཕགས་ཚོགས་ཀུན་གྱི་དབུས་ན་ལྷང་ངེ་བ་དྲིན་ཅན་བླ་མ་རྣམས་ལ་ཕྱག་འཚལ་ལོ། ཨེ་ནས་སོང་བ་སང་ན་ད་མདང་ནང་ཞག་དང་ཙོགས་ལ་དེ་ནས་གའོ་མཁས་དེ་ནང་ང་དང་དེ་ནས་ཆོས་ཀྱི་ཚིགས་སུ་བཅད་པའི་སློབ་ཚན་ནི་ནང་ཨེ་ནས་འདི་རིང་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱི་མདོ་ནང་བཟོད་པ་དཀའ་ཐུབ་དམ་པ་བཟོད་པ་ནི་མྱ་ངན་འདས་པ་མཆོག་ཅེས་སངས་རྒྱས་གསུངས། རབ་ཏུ་བྱུང་བ་གཞན་ལ་གནོད་པ་དང། གཞན་ལ་འཚེ་བ་དགེ་སྦྱོང་མ་ཡིན་ནོ་གསུངས་ཏེ་འདུག་ཨ་ལེ། ཨོ་ད་སོང་བ་སང་ན་ད་འདི་ཡི་ཁར་བལྟས་ན་ང་དང་ཟེ་ནེ་ཀ་ཅི་དོན་དག་གསུངས་ཏེ་ནོག་ཟེར་ན། ཨོ་ད་ང་དང་ཚང་མ་ཧ་ལས་ཁོ་ནང་པ་སངས་རྒྱས་པའི་ཆོས་བཅོ་མཁན་ཞིག་སོང་བ་སང་ན། ཨེ་ནས་དེ་ན་ཡང་ཐེག་པ་ཆེན་པོའི་ཆོས་བཅོ་མཁན་ཞིག་སོང་བ་སང་ན། ཨེ་ནས་ནང་པ་སངས་རྒྱས་པའི་ཆོས་པོ་དང་ཐེག་པ་ཆེན་པོའི་ཆོས་པོ་གི་བལྟས་ན། ཨོ་ད་དེ་ནས་ཨི་ན་ཟུག་གི་ང་དང་ག་ཆོས་བཅོ་བྱས་སི་དོན་དག་པོ་ཡང་ཨོ་འབྲས་བུ་བཟང་པོ་ཞིག་ཡོང་བྱས་སི་དོན་དག་ཨོ་ང་དང་ཆོས་བཅོས་ཏེ་ནོག་ཨ་ལེ། ད་འབྲས་བུ་བཟང་པོ་ཟེར་མཁན་པོ་ཅིག་འབྲས་བུ་བཟང་པོ་ལ་ང་དང་ཚེ་འདི་ལ། ཨོ་འབྲས་བུ་བཟང་པོ་སྨིན་བྱས་ཤིག་དང་ཚེ་རབས་ཕྱི་མ་རྣམས་སུ། ཨེ་ནི་འབྲས་བུ་བཟང་པོ་སྨིན་བྱས་ཟེརས་པ་སང་ན་ང་དང་འབྲས་བུ་བཟང་པོ་སྨིན་བྱས་པོ་ལ་ཁག་གཉིས་བཟོས་ཏེ་ནོག་ལེ། ད་ཚེ་འདི་ཡི། ཨོ་བདེ་སྐྱིད་ཕུན་སུམ་ཚོགས་པ་ཞིག་དགོས་ཟེར་ན་ཡང་འདྲ་ཚེ་རབས་ཕྱི་མ་རྣམས་སུ། ཨོ་ང་དང་བདེ་སྐྱིད་ཕུན་སུམ་ཚོགས་པ་དགོས་ཟེར་ན་ཡང་འདྲ་མཐར་ཐུག། ཧ་ལེའོ་སྐྱེ་བ་ནས་སྐྱེ་བར་བདེ་སྐྱིད་ཕུན་སུམ་ཚོགས་པ་ཞིག་དགོས་ཟེར་ན། ཨོ། ད་དེ་བདེ་སྐྱིད་ཕུན་སུམ་ཚོགས་པ་བརྟན་པོ་ཞིག་དང་བརྟན་ཆགས་ཞིག་དགོས་ཟེར་ན། ཨེ་ནི་ང་དང་ད་འབྲས་བུ་བཟང་ཤོས་ཚང་མ་སང་མཐོ་ཤོས་པོ་སངས་རྒྱས་ཀྱི་གོ་འཕང། ཨེ་ནི་དེ་ཡོག་ན་ང་དང་ཐར་པའི་གོ་འཕང། ཨེ་ནི་དེ་དེ་ཡ་སང་ཡོག་ན་ཨེ་ནི་ང་དང་ད་སྐྱེ་བ་ཕྱི་མ་རྣམས་སུ་དལ་བརྒྱད་འབྱོར་བཅུ་ཚང་བའི་མི་ཡི་ལུས་རྟེན་བཟང་པོ་མདོར་བསྡུ་ན་ལྷ་མིའི། ཧ་ལས་ང་དང་སོང་བ་སང་ན་མངོན་མཐོ་ལྷ་མིའི་གོ་འཕང་མཐར་ཐུག་ངེས་ལེགས་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཟེར་མཁན་པོ་ཅིག་ང་དང་ཨོ་ད་ང་དང་ཨོ་ཟུག་ཤིག་གོ་འཕང་ཞིག་དོན་དུ་གཉེར་ཏེ་ཨོ་ཟུག་གི་འབྲས་བུ་ཞིག་ང་དང་དོན་དུ་གཉེར་ཏེ་ང་དང་ཚང་མ་ཆོས་བཅོ་མཁན་སོང་བ་སང་ན་ད་དེ་ཆོས་བཅོ་བ་ལ་ཨེ་ནས་དེ་ན་ཆོས་ལ་ང་དང་སྐྱེས་བུ་ཆུང་ངུའི་ཆོས་སྐྱེས་བུ་འབྲིང་གི་ཆོས། ཨེ་ནས་སྐྱེས་བུ་ཆེན་པོའི་ཆོས་ཟེར་ཏེ་ཨེ་ནས་རང་གི་བསམ་བློ་དང། རང་གི་གནས་ས་དང་འོ་ད་རང་གི་འོ་ལྟ་ཕྱོགས་ལ་བརྟེན་ཏེ་ཨེ་ནས་ཆོས་བཅོ་བྱས་པོ་ཁག་མི་འདྲ་བ་གསུམ་འགྱུར་རད་ཀྱག་ལེ། འོ་ད་དོན་དག་ག་འོ་ད་ང་དང། འོ་ཆོས་བཅོ་བྱས་སི་དོན་དག་པོ་ད་ཐེག་པ་ཆེན་པོའི་ཆོས་པ་ཞིག་ཡིན་ན། ཨོ་དེ་ནས་ག་གེ་དེ་ན་ཐེག་པ་ཆེན་པོའི་ཆོས་ལ་འགྱུར་དང་མ་འགྱུར་བོ་ཨོ་ད་བྱང་ཆུབ་ཀྱི་སེམས་ཀྱིས་ཨེ་ནི་བསམ་བློ་ཟིན་མ་ཟིན་གྱི་ཆ་ན་ཨེ་ནི་ཐེག་པ་ཆེན་པོའི་ཆོས་ལ་འགྱུར་དང་མ་འགྱུར་དེའི་ཕྱིར་ཀྱག་ལེ་སོང་བ་སང་ན་ང་དང་ཚང་མས་ཨོ་ད་ཆགས་པའི་ཚང་མས་གོ་ཨ། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་ཟེར་མཁན་པོ་ཅིག་སྐྱབས་འགྲོས་ཟིན་པའི་སྒོ་ནས་ཆོས་བཅོ་མཁན་པོ་ཅིག་ནང་པ་སངས་རྒྱས་པའི་ཆོས་ལ་འགྱུར་རད་ཀྱག། བདག་གིས་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་ཟེར་མཁན་པོ་ཅིག་བྱང་ཆུབ་ཀྱི་སེམས་སམ་ཡང་མིན་ན་ཐེག་པ་ཆེན་པོའི་སེམས་བསྐྱེད་ཀྱིས་ཟིན་པའི་སྒོ་ན་ཆོས་བཅོ་མཁན་པོ་ཅིག་ཨེ་ནི་ཐེག་པ་ཆེན་པོའི་ཆོས་ལ་འགྱུར་རད་ཀྱག་སོང་བ་སང་ན་ང་དང་ཨར་ཆོས་ཀ་ནི་ཆོས་པོ། ཐེག་པ་ཆེན་པོའི་ཆོས། ཨོ། དེ་ནས་ག་ནང་པ་སངས་རྒྱས་པའི་ཆོས་སུ་འགྱུར་བ་ལ། ཨོ་ད་སྐྱབས་འགྲོ་དང་སེམས་བསྐྱེད་གཉིས་ཀྱི་སྒོ་ན་ཟིན་དགོས་སད་ཀྱག་སོང་བ་སང་ན་ད། འོ་ན་སེམས་བསྐྱེད་ཀྱིས་ཟིན་པ་ཟེར་མཁན་པོ་ཅིག་ང་དང་ཨར་ཅི་བྱ་ནོག། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་ཟེར་བསྟན་བ་ལ། འོ་ད་དེ་རིང་ཡིན་ག་ན་ང་དང་འོ་ན་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་བཟའ་འགྲོ་ཅིག་དེ་སངས་རྒྱས་པོ་ལ་ང་དང་སངས་རྒྱས་སི་གོ་འཕང་ཟེར་ན་ཡང་འདྲ། བླ་ན་མེད་པའི་གོ་འཕང་ཟེར་ན་ཡང་འདྲ། མི་གནས་པའི་མྱང་འདས་ཟེར་ན་ཡང་འདྲ་འོ་ད་དག་ས་དེ་ག་ན་མྱ་ངན་འདས་པ་མཆོག་ཅེས་སངས་རྒྱས་གསུང་གསུངས་སེ་འདུག་པ་ལེ། ད་འོ་ན་དེ་མྱ་ངན་འདས་པའམ་དེ་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ། འོ་ད་ང་དང་ལམ་གཅིག་གམ་ཡང་མིན་ན་རྒྱུ་དང་རྐྱེན་གཅིག་ལ་བརྟེན་ཏེ་སངས་རྒྱས་སི་གོ་འཕང་ཐོབ་བད་ཀྱག་མ་གཏོགས། རྒྱུ་མེད་རྐྱེན་མེད་ལ་འབྱུང་བའི་སངས་རྒྱས་སི་གོ་འཕང་ཞིག་ཡོད་མེད་ཀྱག་ལེ། ད་དེར་རྒྱུ་དང་རྐྱེན་ཟེར་མཁན་པོ་ཅིག་ཨེ་ནི་གཱ་ང་དང། འོ་ད་སངས་རྒྱས་སི་གོ་འཕང་ཐོབ་ཅས་སི་མི་མཐུན་ཕྱོགས་སི་འགལ་རྐྱེན་ཚང་མ་སེལ་དགོས་སད་ཀྱག་མཐུན་རྐྱེན་ཚང་མ་སྒྲུབ་དགོས་སད་ཀྱག། ཨོ། ད་འགལ་རྐྱེན་སེལ་མཐུན་རྐྱེན་སྒྲུབ་ཟེར་མཁན་པོ་ཅིག། ད་གཙོར་གཙོ་ཡི་ན་ཟུག་གི་ཕི་ལོག་གི་འགལ་རྐྱེན་ནི་རིགས་མང་པོ་ཞིག་འང་ཡོང་ང་ནོག་ད་གཙོར་གཙོ་ང་དང་ནང་གི་བསམ་བློའི་འགལ་རྐྱེན་ནི་རིགས་དང། བསམ་བློའི་དེ་ནི་མཐུན་རྐྱེན་ནི་རིགས་ཀུན་ང་དང་བསྟེན་ཏེ་སངས་རྒྱས་སི་གོ་འཕང་ཐོབ་དགོས་ཤས་པོ་ད་ནང་པ་སངས་རྒྱས་པའི་ཆོས་ཚུལ་བོ་ཨོ་དོ་ཟུག་ཡིན་ཀྱག་ལེ། འོ་ན་ད་བསམ་བློའི་འགལ་རྐྱེན་གྱི་རིགས་པོ་ཅི་ཡིན་ཀྱག་ཟེར་ན་ད་ང་དང་ཉོན་མོངས་པ་ཟེར་ཏེ་ང་དང་དུག་གསུམ་དང། འོ་ད་ཉོན་མོངས་ཉོན་མོངས་པ་རྩ་ཉོན་དྲུག་དང་ཉེ་བའི་ཉོན་མོངས་པ་ཉི་ཤུ་ལ་སོགས་པ། འོ་ད་ཉོན་མོངས་པའི་རིགས་མང་པོ་ཞིག་ཡོད་པ་སང་ན་འོ་ང་དང་དེ་ཉོན་མོངས་པ་ཀུན་ནིས། ང་དང་ཙམ་ཞིག་གནོད་པ་སྐྱལ་ལད། དེ་ཉོན་མོངས་པ་ཀུན་ནིས་ང་དང་ཙམ་ཞིག། ཨོ་དེ་ནས་སྡུག་བསྔལ་བཏང་ཟེར་མཁན་པོ་ང་དང་ཤེས་ཏེ་མེད་ན། ཨེ་ནི་ཉོན་མོངས་པ་ང་དང་སྤངས་མཛད་ན་ག་ཟུག་གི་ང་དང་སྤང་ཅས་སི་བསམ་བློ་ཁོ་རང་འཁོར་ཅས་ཡིན་མིན་རོ། དཔེར་ན་ང་དང་ཚང་མ་གཟིགས་སང་མཐོང་ཅིག་བཏང་ན་པ། མི་མི་ཚེ་ན་དུད་འགྲོ་བ་གླང་ད་ཁོ། ཧ་ལེ་ཁོ་དུད་འགྲོའི་སྐྱེ་གནས་སུ་སྐྱེས་པ་སང་ན་གླེན་ཞིང་ལྐུགས་པ་སོང་པ་སང་ན་ཁོ་ཅང་རྣམ་གཞག་ཧ་གོ་བ་མེད་ཀྱག་ཧ་ལེ་རང་གི་བཟའ་རྒྱུ་འཐུང་རྒྱུ། འོ་ད་དེ་ན་འདུག་ས་དྲོན་མོ་དེ་ཟུག་ཤིག་དོན་དུ་གཉེར་ཏེ་བསྡད་ན་ག་རུ་བང་བཏང་ཡང་ན་བསྡད་ན་དོན་དག་མིན་ནི་ཅང་བསམ་བློ་ཞིག་མེད་ཀྱག་ད། ང་དང་མི་ཡིན་ནོག་རྣམ་དཔྱོད་ཅན་ཡོད་དོ་ནོག་བདེན་པའི་ཨི་ཟམ་མི་ཡི་ཧ་ལེ་འོ་བསམ་བློ་བཏང་ཤེས་མཁན་མ་འོངས་པའི་འབྱུང་འགྱུར་གྱི་ལོ་བརྒྱ་ཚུག་པ་བསམ་བློ་བཏང་བྱེད་སྐན། འོ་འདས་པའི་ལོ་མང་པོ་ན་ཡི་ང་དང་བཅོས་ཚར་མཁན་ནི་ལས་དང་དེ་ཚང་མ་ང་དང་སེམས་ལ་ཡིད་དུ་ཡོད་མཁན། འོ་ད་ཨི་ཙམ་ང་དང་ཨ་ཀླད་པ་དྲག་པོ་ཞིག་དང་བསམ་བློ་རྣམ་དཔྱོད་དྲག་པོ་ཞིག་ཡོད་དིན་ཡོད་དིན་ཅིག། འོ་ད་དེ་ནས་ག་དག་ས་ང་དང་ཨ་ཐོབ་སྟེ་ཡོད་མཁན་ནི། འོ་ཨི་ལུས་རྟེན་བཟང་པོ། ཨི་ཙམ་ཁེ་ཉེན་ཅན་ཞིག་དང། ཨི་ཙམ་དེ་ནས་ང་དང་ཨ་ཕན་ཐོགས་ཅན་ཞིག་འགྱུར་བྱས་ཡོད་མཁན་པོ་ང་དང་མང་པོ་ཞིག་ར་མ་འཕྲོད་ད་དོན་དག་ཨ་ང་དང་མགོ་མ་ཚོས་ས་དོན་དག་ཨ་ང་དང་ཤེས་མ་ཤེས་ས་ལུས་ཏེ་ཨེ་ནི་དུད་འགྲོ་བ་ལང་ཀུན་ཙོགས་ལ་དེ་ན་བཟའ་རྒྱུ་འཐུང་རྒྱུ་གོན་རྒྱུ་འདུག་རྒྱུ་ཚང་ཀ་དེ་ན་དོན་དག་གཅིག་པོ་ཨ་ང་དང་བང་བཏང་སྟེ་འདུག་མཁན་པོ་གཅིག་ཨེ་ནི་ང་དང་ཨ་ད་མི་ཚེ་སྟོང་ཟད་ཟེར་ན་ཡང་འདྲ་མི་ཚེ་ཆུད་ཟོས་ལ་ཟེར་ན་ཡང་འདྲ་ཨོ་དེ་ནས་སྙིང་པོ་མེད་མཁན་ནི་འདི་མི་ཚེ་ཞིག་ང་དང་སྐྱལ་ལིན་ཞིག་དང་ཆེན་ཞིག་དང་ཡིན་ནོག་བ་ལེ་ད་དེ་ཚང་མ་མི་ཡོང་བྱས་ལ་ཨོ་ད་ང་དང་ཨ་ད་ཅི་སྔན་ལ་ཞུས་མཁན་ཙོགས་ལ་འགལ་རྐྱེན་སེལ་མཐུན་རྐྱེན་སྒྲུབ་དགོས་ཏེ་ནོག་ད་ཨོ་ད་འགལ་རྐྱེན་སེལ་མཐུན་རྐྱེན་སྒྲུབ་གཟན་པོ་གཅིག་ད་དེ་རིང་ང་དང་ཨི་ཀ་ནས་ཞུ་ཅེས་པོ་ཅི་ནོག་ཟེར་ན་བཟོད་པ་དཀའ་ཐུབ་དམ་པ་བཟོད་པ་ནི་མྱང་འདས་པ་མཆོག་ཅེས་སངས་རྒྱས་གསུངས། རབ་ཏུ་བྱུང་བ་གཞན་ལ་གནོད་པ་དང་གཞན་ལ་འཚེ་བ་དགེ་སྦྱོང་མ་ཡིན་ནོ་གསུངས་མཁན་ནི་དོན་དག་པོ་ཅི་ཡིན་ཀྱག་ཟེར་ན། ཨོ་ད་དུས་རྒྱུན་ན་ང་དང་ཁོང་ཁྲོའི་ཉེས་དམིགས། ཤེས་ཏེ་ཁོང་ཁྲོ་སྤང་དགོས་ཤེས། བཟོད་པའི་ཕན་ཡོན་ཤེས་ཏེ་བཟོད་པའི་ཉམས་ལེན་ལ་འཇུག་དགོས་ཤེས་པོ་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱིས་ཨོ་ག་ཟུག་གི་ཅི་གསུངས་ཏེ་ཀྱག་ཟེར་ན་སངས་རྒྱས་སི་གོ་འཕང་ཐོབ་པ་ལ་ཨོ་རྒྱུ་རྐྱེན་ཡོད་ནའང་མེད་ནའང་གཅིག་ཨོ་དོ་ཨིན་ནོ་ཟེར་ཏེ་གསུངས་ཏེ་ནོག་ད། སངས་རྒྱས་སི་གོ་འཕང་ཐོབ་པ་ལ་ཨོ་དེ་ནས་འགལ་རྐྱེན་ནམ་ཡང་མིན་ན་ང་དང་ཧ་ལས་སངས་རྒྱས་བར་ཆད་བཅོ་མཁན་ཞིག་ཆེ་ཤོས་ཞིག་ཅི་ཡིན་ཀྱག་ཟེར་ན་ང་དང་བཟོད་པའི་མི་མཐུན་ཕྱོགས་འོ་ན་ཁོང་ཁྲོ་ཡིན་ཀྱག་ག་ལེ། ཨོ་ད་ཁོང་ཁྲོས་ང་དང་ཚེ་འདི་ཀ་ཡིན་ན་ཁོང་ཁྲོས་ཞས་ཏེ་ང་དང་ཙམ་ཤིག་ཨོ་ད་ང་དང་གནོད་པ་སྐྱལ་འདུག་ད་ལེ་ཨོ་ད་ཚེ་འདི་ཀ་ཨོ་ང་དང་དཔེར་ན་ནང་མི་ཞིག་ཡིན་ན་ཨ་བ་ལེ་ན་ཨ་མ་ལེ་ཞིག་ཡིན་ན་མ་མཐུན་བྱས་མ་འཆམས་བྱས་འཛིང་མོ་ཆ་བྱས་ནང་ཚང་མ་ཅི་ཞས་ཏེ་ཡོང་འདུག། ཧྲོ་ཁོང་ཁྲོས་ཞས་ཏེ་ཡོང་འདུག་བ་ལེ། བཟོད་པ་མེད་བཟོད་སྒོམ་མེད་མཁན་པོའི་ཞས་ཏེ་ཡོང་འདུག་བ་ལེ། ག་བཟོད་སྒོམ་ཡོད་ན་དེ་ནང་པའི་ནང་ཚང་མ་འགྲིགས་ཏེ་ཆ་རུག་བ་ལེ། ཨོ་ད་དེ་ན་ཙོགས་ལ་ཁྱིམ་མཚེས་ཉང་ནག་དང་མཉམ་པོ་ང་དང་མ་ཨ་ཟུག་མ་མཐུན་ཆ་བྱས་པོ་ཅི་ཞས་ཏེ་ཡོང་འདུག་བཟོད་སྒོམ་མེད་ཧྲོ་ཁོང་ཁྲོ་ལངས་མཁན་སོང་པ་སང་ན་དེ་བོའི་ཞས་ཏེ་ཡོང་འདུག་བ་ལེ། འོ་ད་དོན་དག་ཨ། ང་དང་བལྟས་ཏེ་བལྟས་ཏེ་བརྟག་དཔྱད་བཅོས་ཏེ་ཁྱོང་ན་དག་ས་ང་དང་ཨ་ཡོང་མཁན་ནི་སྡུག་བསྔལ་མང་ཆེ་བོ་ག་དེ་ནས་ང་དང་བཟོད་པ་སྒོམ་མ་ཤེས། འོ་ཧྲོ་ཁོང་ཁྲོ་བཀག་མ་ཤེས་པའི་དབང་གིས་ཨེ་ནི་ང་དང་ཨ་དེ་སྡུག་བསྔལ་ཚང་མ་ང་དང་ཁྲིད་དིན་ཅིག་ཡོང་འདུག་ག་ལེ། ད་ཚེ་རབས་ཕྱི་མ་རྣམས་སུ་ཨོ་ད་ང་དང་ངན་སོང་དམྱལ་བ་ཡི་དྭགས་དུད་འགྲོའི་གནས་ལ་ཁྲིད་མཁན་པོའང་ག་ནས་ཅི་ཡིན་ཀྱག་ཟེར་ན་ང་དང་ཧྲོ་ཁོང་ཁྲོའི་ཉེས་དམིགས་མ་མཐོང། ཧྲོ་ཁོང་ཁྲོའི་སྐྱོན་མ་མཐོང་ཨ་དེ་བོ་སྤང་མ་ཐུབ། ཨེ་ནི་བཟོད་པའི་ཉམས་ལེན་ལ་འཇུག་མ་ཐུབ་པ་སང་ན་ཨེ་ནི་ང་དང་ཨོ་ད་ཨེ་ནི་སྐྱེ་བ་རྟིང་མ་དམྱལ་བ་ཡི་དྭགས་དུད་འགྲོའི་གནས་སུ་ཡང་ཨོ་ད་དེ་ན་ཞས་ཏེ་ཡོང་ཀྱག། སོང་པ་སང་ན་ང་དང་ནང་པ་སངས་རྒྱས་པའི་ཆོས་བཅོ་མཁན་ཅིག་ཡིན་པ་ན་ཕར་ལ། ཨོ་བཟོད་པའི་ཕན་ཡོན་དང་ཁོང་ཁྲོའི་ཉེས་དམིགས་པོ་ཤེས་ཏེ་འདུག་དགོས་ཤེས། གལ་ཏེ་རང་ང་དེ་སྐོར་ལ་ད་རུང་གཏིང་ཟབ་མོ་ནང་འདི་ཙམ་ཞིག་ཤེས་ས་མེད་ན། ཨོ་ད་དེ་ནས་ང་དང་མང་པོ་ཞིག་ངེད་ཅག་མང་པོ་ཞིག་གིས་སྤྱོད་འཇུག་གི་ས་ནས་ནི་ཨོ་ཨེ་ནི་སྤྱོད་འཇུག་གི་བཟོད་པའི་ལེའུའི་སྐབས་ལ། ཨོ་ད་བཟོད་པའི་ཕན་ཡོན་དང་ཁོང་ཁྲོའི་ཉེས་དམིགས་པོ་ག་ཟུག་ཤིག་གསུངས་སེ་འདུག། སོང་པ་སང་ན་ད་ང་དང་ཚེ་འདི་གར་དཔེར་ན། མི་ག་ཟུག་ཞིག་ཧ་ལས་ང་དང་ལྡན་པའི་གོན་ལག་རྒྱལ་ལ་གོན་ཏེ། ཨོ་ད་དེ་ནི་གདོང་ནང་དེ་ཚང་མ་ང་དང་སེར་པོ་སྔོན་པོ་དམར་པོ་བཅོས་སེ་བདེ་མོ་བཅོས་ཏེ་ཡོད་ན་ཡང། ཡིན་ནི་ཁོ་སྲོ་ཁོང་ཁྲོ་ལངས་པོ་ཅིག་ཁོ་བདེ་མོ་མཐོང་འདུག་ཨ། ཁོ་མཛེས་པོ་མཐོང་འདུག་ཨ། ཁོས་རྒྱན་གོས་ཙམ་ཤིག་གོན་ཏེ་ཡོད་ན་དེ་ཚང་མ་མི་ཡོང་འདུག་ཨ་ཁོའི་མདུན་ལ་མི་འཁོར་མཁན་ཡོང་འདུག་ཨ། མི་ཨ་ཟེ་ག་བོར། སྲོ་ཁོང་ཁྲོ་ལངས་མཁན་མི་གུན་ལ་དུད་འགྲོ་ཁྱི་བི་ལ་གུན་འཁོར་ར་མེད་ནོག་བ་ལེ། འོ་སོང་པ་སང་ན་ཙམ་ཞིག་ཡང་དེ་ཁྱི་བི་ལ་ཡིན་ན་ཡང་ཐག་རིང་ན་འོ་དེ་ནས་ཐག་རིང་ན་ཤོར་ཏེ་ཆ་ཅེས་ང་དང་མི་ཡིན་ན་ཡང་འོ་ད་དེ་ནང་མི་ཆ་ཧེ་བོར་མ་ན་ཁོ་ནི་སྲོ་ཅན་ནི་མ་ན་མ་ན། ཟེར་རེ་འཇིགས་ཨེ་ནི་ང་དང་མིའི་ནང་ཙམ་ཉན་ཐག་རིང་མོ་འདུག་ཅེས་རང་ཡོང་འདུག་སོང་པ་སང་ན། ང་དང་མིའི་སྤྱི་ཚོགས་སི་ནང་ང་བདེ་སྐྱིད་ཕུན་སུམ་ཚོགས་པ་ཅིག་དང་གི་བདེ་མོ་བཅོས་སེ་འདུག་ཨ་ལ་ཙམ་ཉན་མི་ནང་མཐུན་ལམ་བདེ་མོ་ནང་མིས་རང་ཨ་མཛའ་བོ་ངོ་ཤེས་ཨེ་ནི་དགའ་ལྡན་པའི་སེམས་གཏིང་ན་འཐད་མཁན་དགའ་མཁན་ཨོ་ཨི་ཟུག་གི་མི་མང་པོ་ཡོད་ན་ང་དང་ང་བདེ་སྐྱིད་ཡོང་ཨ་ནོ་ཨ་ལ། རང་མདུན་ལ་ཙམ་ཤིག་འཁོར་མཁན་ནང་ཨི་ཟུག་རྒྱལ་ལ་མང་པོ་ཡོང་བ་པོ་ཅིག་ང་དང་དེ་ཀ་ན་སེམས་ནང་ལ་དགའ་བ་དང་སྤྲོ་བ་ཡོང་བ་ནོ། འོ་ད་ང་དང་མང་པོ་ཞིག་ག་འོ་སྲོ་ཁོང་ཁྲོ། ང་ཁ་ཅིག་གིས་ད་རུང་ང་སྲོ་ཅན་ཡིན་ཙམ་པོ་ཅིག་འདི་དྲག་པོ་ཚོར་མཁན་བཅོས་ཏེ་ཁོ་ནི་སྲོ་ཅན་ཡིན་དེ་ཟིན་ཅིག་ཨེ་ནི་དེ་བོ་ཡང་ད་རུང་སྤོབས་པ་དང་དེ་ང་རྒྱལ་སྒོམ་འདུག་ག་ལེ་འོ་ད་དེ་ལྐུགས་པ་ཡིན་ནོ་ག་ལེ་གླེན་པ་ཡིན་ནོ་ག་ལེ། ཨོ་སོང་པ་སང་ན་ད་དོན་དག་ཨོ་ང་དང་ས་ལས་བཟོད་པ་དཀའ་ཐུབ་དམ་པ་ཨོ་ད་བཟོད་པའི་ཉམས་ལེན་བོ་དཀའ་ཐུབ་རྣམས་ཀྱི་ནང་ན་མཆོག་ཏུ་གྱུར་པ་ཨོ་ད་བཟོད་པའི་ཉམས་ལེན་ལ་སང་ཚ་ལྷག་པའི་ཆོས་ཀྱི་ཉམས་ལེན་ཅིག་མེད་ཞུས་ཏེ་ཡིན་ནོ། ཨོ་ད་བཟོད་པ་བསྒོམ་ཅེས་པོ་བ་སང་དྲག་ཨོ་ད་བཟོད་ང་དང་སྟོད་རྒྱུད་ན་དུ་བ་ཁོང་ཁྲོ་ལྟ་བུའི་སྡིག་པ་མེད་ཨོ་ཞེ་སྡང་ལྟ་བུའི་སྡིག་པ་མེད་བཟོད་པ་ལྟ་བུའི་དཀའ་ཐུབ་མེད་གསུངས་སེ་འདུག་བ་ལེ། འོ་ད་ང་དང་ཚང་མ་སངས་རྒྱས་སི་གོ་འཕང་ཐོབ་པ་ལ་མྱང། བླ་ན་མེད་པའི་ཨེ་ནས་སངས་རྒྱས་སི་གོ་འཕང་ཐོབ་པ་ལ་མཐར་ཐུག། འོ་མྱང། མི་གནས་པའི་མྱང་འདས་སུ་ཐོབ་པ་ལ་དཀའ་ཐུབ་བསྟེན་དགོས་ཏེ་ཡིན་ནོག། འོ་ད་དཀའ་ཐུབ་ཚང་མའི་ནང་མཆོག་ཏུ་གྱུར་པ་ཅི་ཡིན་ཀྱག་ཟེར་ན་བཟོད་པའི་ཉམས་ལེན་བོ་ཡིན་ཀྱག། ཨོ་དེ་ནང་ཙོགས་ལ་ང་དང་དེ་ནས་དགའ་བཟོད་པའི་མི་མཐུན་ཕྱོགས་ཁོང་ཁྲོ་ཤེས་ཏེ་ན་ཧ་ལས་ཨོ་དེ་ནས་ང་དང་བཟོད་པས་མཛེས་ཤིང་སྐྱེ་བོ་དམ་པ་ལ་གཟིགས་ཨོ་དེ་ནས་དེ་ནང་ཙོགས་ལ་ཁོང་ཁྲོའི་ཉེས་དམིགས་གུན་གསུངས་ཏེ་ཡོང་ཙ་ན། མི་སྡུག་གཟུགས་སུ་བྱེད་ཅིང་དམ་པ་མིན་པར་བཀྲི་ཚུལ་དང་ཚུལ་མིན་ཤེས་པའི་རྣམ་དཔྱོད་འཕྲོག་བྱེད་ཅིང་གཟི་འཇུག་བསྟན་བཅོས་དབུ་མ་འཇུག་པ་ངོ་ནས་ན་ལྟས་གསུངས་ཏེ་འདུག་ག་ལེ། འོ་ད་མི་སྡུག་གཟུགས་སུ་བྱེད་པ་སང་ན་བདེན་པའི་ཧྲོ་ཧོང་ཁོང་ཁྲོའི་ཞས་ཏེ་མི་ཙམ་ཞིག་མཛེས་མོ་ནང་ཙམ་ཞིག་ལེགས་མོ་ནང་ཙམ་ཞིག་བདེ་མོ་ཡོད་ན་ཨེ་ནི་ཁོ་འོ་དེ་ཚང་མ་རོབ་མེད་མཁན་ཆ་རུག་བཅོ་རུག་ཟེར་ཏེ་ནོ། ཨེ་ནི་ག་མི་རྣམ་དཔྱོད་ཅན་ཅིག་དྲག་པོ་ཞིག་ཡོད་ན་ཡང་སློབ་སྦྱོང་ཅན་ཅིག་ཡོད་ན་ཡང་ཧྲོ་ཁོང་ཁྲོ་ལངས་ཙ་ན་ཁོའི་དེ་རྣམ་དཔྱོད་ཚང་མ་འོ་ད་ཅང་མེད་མཁན་འགྱུར་རད་ཀྱག། ཨེ་ནི་ང་དང་དུས་རྒྱུན་ནང་མི་ག་ཟུག་དྲག་པོ་ཡིན་ན་ཡང་ག་ཟུག་སློབ་སྦྱོང་ཅན་ཞིག་ཡིན་ན་ཧྲོ་ཁོང་ཁྲོ་ལངས་ཏེ་ཁོའི་དཔེ་ར་ཟེར་ཙ་ན་ཨེ་ནི་ཁོའི་ཁ་ན་ཚིགས་ངན་པ་ཙམ་ཞིག་འབིང་འདུག་དཔེ་ར་ངན་པ་ཙམ་ཞིག་ཟེར་འདུག་དེ་འོ་ཞས་ཏེ་མི་ཙམ་ཞིག་ང་དང་ཕོག་ཐུག་ཆ་རུག་འོ་མི་ཙམ་ཞིག་ནང་མཉམ་པོ་ང་དང་མ་མཐུན་པ་འགྱུར་འདུག་ཨོ་གསུངས་པ་སང་ན་ཨོ་ད་ང་དང་ཚང་མས་ཨོ་ད་བདེན་པའི་ཧ་ལས་ཨོ་ད་བདེན་པའི་ཆོས་རྣམ་པར་དག་པ་ཞིག་སྤྱོད་ཆོས་ཀྱི་ཉམས་ལེན་ཅིག་སྤྱོད་ང་དང་མི་མང་པོ་ཞིག་ཡང་བསྟོད་དྲི་བ་བཏང་འདུག་པ་ལེ། ཆོས་ཉམས་ལེན་པོ་ཅི་སྤྱོད་ཨོ་སྟན་ཨོ་ཟིན་ཅིག་ཨོ་ཆོས་ཉམས་ལེན་ཟེར་མཁན་པོ་ཅིག་ང་དང་རྡོག་རྡོག་ཞིག་ཅང་སྟན་ཅས་ཤིག་ཅང་མེད་ཀྱག་དུས་དང་རྣམ་པ་ཀུན་ཏུ་ཨོ་ད་བདེན་པ་ཉོན་མོངས་པའི་རིགས་ཀྱི་བསམ་བློ་ཀུན་ལ་སྐྱོན་མཐོང་སྟེ། ཨོ། དེ་ནས་དགེ་བའི་རིགས་ཀྱི་བསམ་བློ་ཀུན་ལ། དགེ་མཚན་དང་ཕན་ཡོན་མཐོང་སྟེ། ཉོན་མོངས་པའི་རིགས་ཀྱི་བསམ་བློ་ཀུན་ཙམ་ཉན་ཉུང་རུ་བཏང་ཅས། དགེ་བའི་ཕྱོགས་སུ་བསམ་བློ་དད་པ་ཨི་ཆེ་ཟ་ལ་འདུན་པ་མོས་པ་ཨོ། ད་དེ་ནས་ཨོ་དེ་ཚང་མ་ཡར་རྒྱས་འཁྱོང་ཅས་ལ་ང་དང་བརྩོན་དགོས་ཏེ་ཡོད་པ་ལེ། ཨོ། སྔར་གྱི་བཀའ་གདམས་པའི་དགེ་བའི་བཤེས་གཉེན་རྣམས་ཀྱིས་ཨོ། དུས་དང་རྣམ་པ་ཀུན་ཏུ་ཨོ། རང་གི་སེམས་ལ་རང་ཡི་བརྟག་དཔྱད་བཅོས་ཏེ་ཉོན་མོངས་པའི་བསམ་བློ་ཙམ་ཉན་འཁོར་མ་བཅུག་ག། ཨོ་བཟང་པའི་བསམ་བློ་གོང་ནས་གོང་དུ་འཕེལ་ཅས་སི་ཨོ་དུས་དང་རྣམ་པ་ཀུན་ཏུ་ཉམས་ལེན་པོ་ཨོ་དུ་མཛད་དེ་ཀྱག་ལེ་ཨོ་ད་དཔེ་ན་ང་དང་དེའ་བློ་སྦྱོང་ཚིག་བརྒྱད་མ་ཞུས་ཏེ་ནོག་པ་བློ་སྦྱོང་ཚིག་བརྒྱད་མའི་ནང་བཀའ་གདམས་པའི་དགེ་བའི་བཤེས་གཉེན་ཨོ་དགེ་བཤེས་དེ་ནས་གླང་རི་ཐང་པས་ཨོ་ད་ཁོང་རང་ཡི་སྐུ་ཚེའི་ནང་ཙམ་ཞིག་ཉམས་ལེན་མཛད་དེ་ཙམ་ཞིག་ཨ་ཟུག་མཛད་དེ་ཟེར་མཁན་ཚང་མ་གསལ་པོ་བཅོས་ཏེ་གསུངས་ཏེ་ཡོད་པ་སང་ན་ཁོང་རང་ཨ་དུས་རྒྱུན་ན་ཉམས་ལེན་མཛད་དད་པ་སང་ན་དེ་འོ་ཤེས་ཏེ་ན་ཨེ་ནི་མི་གཞན་ལ་ཡང་ད་ཙ་བིག་ཕན་ན་བསམས་ཏེ་ཨེ་ནི་ཁོང་ངིས་ཕན་ན་བསམས་ཏེ་ཨེ་ནི་དེ་ག་ན་ང་དང་ཨོ་གཞན་ལ་ཨོ་ཕན་སེམས་ཀྱིས་ཨོ་ཆགས་པས་ན་ནི་ང་དང་གསུང་མཛད་དེ་ནོག་ལེ། ཨོ་གསུངས་པ་སང་ན་ཨོ་ད་ང་དང་ཚང་མས་ཨོ་ད་དུས་དང་རྣམ་པ་ཀུན་ཏུ་ཨོ་ད་ཆོས་རྣམ་པར་དག་པ་ཞིག་ཨོ་ཆོས་ཡང་དག་པ་ཞིག་སྒྲུབ་ཡིན་བསམས་ན་ཨོ་རང་གི་སེམས་ནང་ལ་ཉོན་མོངས་ཀྱི་བསམ་བློ་འཁོར་མ་བཅུག་ག་བཟང་པོ་དགེ་བའི་བསམ་བློ་ཨེ་ནི་འཁོར་བཅུག་སྟེ་ཡར་རྒྱས་བཏང་དགོས་ཤེས། འོ་དེ་ནང་ཚོགས་ལ་ཁོང་ཁྲོ་དང་འདོད་ཆགས་དང་ཞེ་སྡང་གི་ཉེས་དམིགས་མཐོང་བའི་སྒོ་ནས། འོ་ཁོང་ཁྲོ་ཞེ་སྡང་ཀུན་ཉུང་རུ་བཏང་ཅས། འོ་ད་བཟོད་པ་བསྒོམ་དགོས་ཤེས་བཟོད་པའི་ཉམས་ལེན་ལ་འཇུག་དགོས་ཤེས། འོ་ད་དེ་ནས་བདེན་པའི་ང་དང་དཔེར་ན་བཟོད་པ་བཟང་པོ་ཅིག་ང་དང་ཆོས་ཉམས་ལེན་བཅོ་ཙ་ན་དཀགས་པོ་ཡོང་བ་ནོག་བར་བར་ལ་ཧ་ལས་ང་དང་དཀའ་ངལ་བར་དོའང་ཙ་བིག་རྒྱབ་དགོས་ས་ནོག། ཨོ་ང་ཐང་དེ་ནས་ཡང་ཕྱག་མཆོད་འབུལ་གྱི་དུང་མང་པོ་བཅོ་ཙ་ན་ཨོ་ང་ཐང་བསགས་མཁན་ནི་རྒྱུ་ནོར་རང་ཙ་པིག་ཟད་དེ་ཆ་ནོ། ཨིན་ན། ཏོའུ། གྲུབ་འབྲས་པོ་རྒྱལ་ལ་ཡོད་པ་སང་ན་དེ་ལ་འགྱོད་པ་མེད་བསམ་སྟེ་ང་ཐང་བཏང་དགོས་ཤེས། དེ་ག་ན་ང་ཐང་འབྲས་བུ་བཟང་པོ་ཞིག་སྨིན་བྱས་ཡིན་བསམ་སྟེ་ཨིན་ནི་བསམ་བློ་འོ་ཟུག་ཅིག་ཁུར་ཏེ་ཨོ་དེ་ནས་ང་ཐང་ཆོས་དགེ་བ་སྒྲུབ་བ་དང་པོ་ཅིག་ཨིན་ནི་ང་ཐང་དེ་དཀའ་ངལ་བོ་དཀའ་ངལ་ལ་ཚོར་ར་མ་ནོ་བར། འོ་གསུངས་པ་ས་ན་བཟོད་པ་དཀའ་ཐུབ་དམ་པ་གསུངས་ཏེ་འདུག་འོ་བཟོད་པའི་ཉམས་ལེན་བོ་ཁྱེད་དེ་ན་དཀའ་ཐུབ་ཀྱི་ནང་ན་ཡོད་ན་མེད་ན་མཆོག་ཏུ་གྱུར་པ་ཡིན་གསུངས་ཏེ་ནོ། བཟོད་པ་ནི་མྱ་ངན་འདས་པ་མཆོག། འོ་དེ་ནས་བཟོད་པའི་ཉམས་ལེན་བོ་ཁྱེད་དེ་ན་མྱ་ངན་སངས་རྒྱས་ཀྱི་གོ་འཕང་ཐོབ་བྱས་སི་རྒྱུ་ཡོད་ན་མེད་ན་མཆོག་ཏུ་གྱུར་པ་བོ་དེ་ཡིན་ནོ་དེ་ཡིན་མཁན་བོ་སངས་རྒྱས་བཅོམ་ལྡན་འདས། འོ་དོ་སངས་རྒྱས་གསུངས་གསུངས་ཏེ་འདུག་བ་ལེ། རབ་ཏུ་བྱུང་བ་གཞན་ལ་གནོད་པ་དང། འོ་ད་ང་དང། འོ་དེ་ནའང་དེ་ནི་ཁྱིམ་སྤངས་སྟེ་རབ་ཏུ་འབྱུང་རབ་ཏུ་འབྱུང། འོ་ད་ང་དང་ངས་ཀྱང་ཁྱིམ་པའི་རྟེན་ལ་བཞུགས་ཏེ་ནའང། འོ་ང་དང་སོ་ཐར་གྱི་སྡོམ་པ་ཧ་ལེ་འོ་དགེ་བསྙེན། གྱི་ཚུལ། དགེ་བསྙེན་དེ་སྣ་ཚོགས་ལ་བསྙེན་གནས་ཀྱི་སྡོམ་པ་བཟུམ་ང་དང་ཨི་ཟུག་ཆོས་ཉམས་ལེན་བཅོ་མཁན་ནི་མི་རེ་སོང་པ་སང་ན། འོ་ད་གཞན་ལ། གནོད་པ་དང་གཞན་ལ་འཚེ་བའི་ལས་པོ་ནམ་ཡང་མ་བཅོ་དགོས་ཏེ་ནོ་འོ་གསུངས་ཏེ་ནོ། རབ་ཏུ་གལ་ཏེ་རབ་ཏུ་འབྱུང་སྟེ། ཁྱིམ་ན་ཁྱིམ་སྤངས་ཏེ་རབ་ཏུ་འབྱུང་སྟེ་གཞན་ལ་གནོད་པ་དང་གཞན་ལ་འཚེ་བའི་ལས་ཤིག་བཅོ་ན། དེའོ་ཁྱེད་དེ་ན་སངས་རྒྱས་སི་རྗེས་འཇུག་གམ་སངས་རྒྱས་སི་དགེ་སྦྱོང། མ་ནོ། སངས་རྒྱས་ཀྱི་སློབ་མ། མ་ནོ། གསུངས་སྟེ་ནོ། དོན་དག། ཨོ་ད་ང་དང་ནང་པ་སངས་རྒྱས་པའི་ཆོས་པོ་ཁྱེད་དེ་ན་གཞན་ལ། གནོད་འཚེ་དང་བྲལ་བའི་ཆོས་ཤིག་ཡིན་པ་སང་ན་གལ་ཏེ། ང་དང། གཞན་ལ་གནོད་འཚེ་ཅན་ཞིག་བྱེད་ན། ང་དང་སངས་རྒྱས་སི་རྗེས་འཇུག། ཡང་དག་པ་ཞིག་ང་དང་འགྱུར་ར་མེད་ཀྱག། བྱས་པ་སང་ན་སངས་རྒྱས་སི་ཆོས་པོ་ཁྱེད་དེ་ན་གཞན་ལ་འཚེ་བ་མེད་པའི་ཆོས་ཟེར་ར་ནོ། གཞན་ལ་འཚེ་བ་མེད་པའི་ཆོས་ཟེར་པོ་ཅི་མི་སུ་དང་གང་ཞིག་ལ་ཡང་གནོད་པ་དང་འཚེ་བ་མི་བཅོ་བྱས་ཉན་ན་ཕན་ཐོགས་བཅོས་མ་ཉན་ན་གནོད་པ་དང་འཚེ་བ་མི་བཅོ་བྱས་ཀྱི་ཆོས་པོ་ནོ། འོ་ད་གཞན་ལ་འཚེ་བ་དགེ་སྦྱོང་མ་ཡིན་ནོ་གསུངས་སེ་འདུག་བ་ད་གསལ་པོ་གསུངས་སེ་འདུག་བ་ལེ། འོ་གསུངས་པ་ས་ན་བཟོད་པ་དཀའ་ཐུབ་དམ་པ་བཟོད་པ་ནི། མྱང་འདས་པ་མཆོག་ཅེས་སངས་རྒྱས་གསུངས། རབ་ཏུ་བྱུང་བ་གཞན་ལ་གནོད་པ་དང་གཞན་ལ་འཚེ་བ་དགེ་སྦྱོང་མ་ཡིན་ནོ་གསུངས་པ་ས་ན། འོ་ད་འདི་ཚིག་ཟུང་ང་དང་ཡང་ཡང་བསམ་བློ་བཏང་སྟེ། ཨེ་ནི་བཟོད་པའི་ཕན་ཡོན་དང། ཨོ་དེ་ནས་ཁོང་ཁྲོའི་ཉེས་དམིགས་པོ། ཤེས་ཏེ། ཨེ་ནི་ད་རུང་དཔེར་ན་དེ་རིང་ངའི་ཁ་ནས་ཞུ་མཁན་ཚིག་གཅིག་གཉིས་ཤིག་ཉེ་ཞའི་སེམས་ལ་དག་ས་རང་འགྱུར་བ་ཡོང་ང་མ་ནོ། ཨེ་ནི་ང་དང་སྤྱོད་འཇུག་ང་དང་ཕྱག་དཔེ་སིལ་ལ་ཤེས་མཁན་ཀུན་ནིས་སྤྱོད་འཇུག་བཟོད་པའི་ལེའུ་འོན་ཨེ་ནི་ཡང་ཡང་སིལ་ལ་མཛད་དང་པོ་ཅིག་ད་དེ་ག་ན་བདེན་པ་རང། ཨེ་ནི་ང་དང་ག་ཁྱེད་དེ་ན་རྒྱལ་སྲས་ཆེན་པོ་ཞི་བ་ལྷས་ཨོ་ད་རིག་པའི་རྣམ་དཔྱོད་ཀྱི་སྒོ་ནས་དྲངས་ཏེ། ཨེ་ནི་ག་ཁོང་ཁྲོའི་ཉེས་དམིགས་ཁོང་ཁྲོའི་སྐྱོན།

ད་ཡོང་བྱས་ཕྱི་ནས་མི་ཚེ་ཁྱེད་རང་ཙམ་ཞིག་འདུག་ཉན་བྱས་ཁྱེད་རང་གདེང་ཚོད་ཅིག་ཡོད་བསམ་རོགས། ང་ད་ངས་ད་ད་རུང་ལོ་བཅོ་ལྔ་ཉི་ཤུ་སུམ་ཅུ་འདུག་བྱས་ཚེ་རེ་བ་བརྒྱབ་བ་ནོག་ད། འཆི་བ་མི་རྟག་པ་ནམ་ཞིག་སླེབ་བད་ཟེར་མཁན་པོ་ང་ད་སུ་ཨ་རྒྱུས་མེད་པ་ནོག་ལེ། ཨོ་ད་འཆི་བ་མི་རྟག་པ་སླེབས་པ་པོ་ཅིག་ང་བཟོད་པའི་ཉམས་ལེན་བཟོད་པ་སྒོམ་བྱས་བཟོད་པའི་ཉམས་ལེན་བཅོ་བྱས་པོ་ལུས་ཏེ་ཡོད་པ་ད་རུང་ཞག་མ་ཁ་ཅིག་སྲིང་ཨང། ཟླ་ཁ་ཅིག་སྲིང་ཨང་ལོ་ཁ་ཅིག་སྲིང་ཨང་ཟེར་བྱས་ང་ད་སུ་གཅིག་ཨ་བཀག་ཉན་བྱས་མེད་ཀྱག་ལེ། ཨོ། སོང་པ་སང་ན་ཨོ། ད་ང་དང་མི་ཚེ་ལྷག་མ་ཙམ་ཞིག་ལུས་ཏེ་ཡོད་ན་ཨོ། དེ་ལུས་མཁན་པོ་ཨོ། དོན་དང་ལྡན་པ་ཞིག་དང་ཡང་དག་པ་ཞིག་ཡིན་ན་ཁྱོང་ཉན། དགོས་བྱས་པོ་མ་ཁག་ཅན་ཀྱག་ད་དེ་ཁྱོང་ན་ཁྱོང་གོ་ཆོད་དེ་ཡོད་དན་བ། དེ་མིན་པ་ང་དང་ད་ཆོས་དགེ་བ་བསྒྲུབ་བྱས་སི་དོན་དང། གཞན་ལ་དེ་ནས་ཨོ་ད་ང་དང་ཕན་པ་དང་བདེ་བ་བསྒྲུབ་བྱས་སི་དོན་དག་དཀའ་ངལ་བར་དོ་བརྒྱབ་ན། དེ་དཀའ་ངལ་བརྒྱབ་བར་དོ་བརྒྱབ་མཁན་ནི་རིན་པོ་ཁྱེར་ཏེ་ན་ཨོ་ད་ང་དང་ཚེ་འདིར་མ་ཟད་ཚེ་རབས་བརྒྱ་ཕྲག་སྟོང་ཕྲག་དོ་མཐར་ཐུག་སངས་རྒྱས་སི་གོ་འཕང་ཐོབ་བྱས་སི་རྒྱུ་རུ་ཡང་དེ་བོ་འགྱུར་རད་ཀྱག་ལེ། དཔེར་ན་ང་དང་དུས་རྒྱུན་ན་དེ་བོ་གསུང་ང་ནོག། ཉ་པ་གདོལ་པ་ཞིང་པ་ལ་སོགས་པ། རང་གི་འཚོ་བ་ཙམ་ཞིག་སེམས་པ་ཡང། གྲང་དང་ཚ་ལ་སོགས་པའི་གནོད་བཟོད་ན། བྱང་ཆུབ་ཆེད་དུ་བདག་ལྟ་ཅིས་མི་བཟོད། ཟེར་ཏེ། ཨོ་ད་ཉ་པ་དང་ཧ་ལས་ཚོང་པ་རྣམས། འོ་ད་ཉ་པ་རྣམས་ཀྱིས་ཁོ་རང་ཡང་མི་ཚེའི་གྲོད་པ་འགྲང་བྱས་རང་དང་རང་གི་ད་ཕྲུ་གུ་ཀུན་ནི་གྲོད་པ་འགྲང་བྱས་སི་དོན་དག་ག། འོ་ད་དེ་ནས་ག། ནམ་ཞིག་ཚན་ཏེ་ཡོད་ན་ཚན་ཏེའི་ནའང་བཟོད་ཉན་འདུག་ག། གྲང་མོ་ཡོད་ཆུ་ནའང་གྲང་མོ་ཡོད་ཚ་གྲང་མོའི་ནའང་བཟོད་ཉན་འདུག་ག། དེ་ནང་ཙོགས་ལ་ང་དང་ཞིང་ལས་བཅོ་མཁན་ཀུན་ནི་ཞིང་ངི་ལས། རང་གི་ཚེ་འདིའི་བཟའ་རྒྱུ་འཐུང་རྒྱུ་ཙམ་ཞིག་གི་དོན་དག་ག། འོ་ཚ་གྲང་ཙམ་ཞིག་སྡུག་བསྔལ་དཀའ་ངལ་བར་དོ་ཡོད་ན་དེ་ཚང་མ་བཟོད་དེ་དེ་ཚང་མ་བཟོད་བཟོད་ཉན་འདུག་ག། དེ་ནང་ཙོགས་ལ་ཚོང་པ་ནང་དེ་ཚང་མ་ཡིན་ན་དབྱར་ཚ་བ་ཨོ་དགུན་གྲང་མོ་ཨོ་ཆར་པ་དང་ཉི་མ་ཉི་ཚན་ཙམ་ཞིག་ཡོད་ནའང་དེ་ཚང་མ་བཟོད་དེ་དེ་ཉི་མ་ཚེ་རེ་དེ་ག་འདུག་སྟེ་དཀའ་ངལ་བར་དོ་བརྒྱབ་ཉན་འདུག་བ་ལེ་ད་དེ་ཚང་མ་འབྲས་བུ་བོའི་བསམ་བློ་བཏང་ན་མ་ནི་འབྲས་བུ་རྒྱ་ཆེན་མོ་ཞིག་དང་མ་ནི་ཤུགས་ཆེན་མོ་ཞིག་ཡོང་བྱས་ཅང་མེད་ཀྱག་ཉི་མ་གཅིག་ཡིན་ནའང་དེ་ནས་ཚོང་བཙོང་སྟེ་དེ་ནང་བཞིན་ཡིན་ག་ན་ཁེ་བཟང་ཙམ་ཞིག་ཡོད་ན་དེ་ཡོད་མ་གཏོགས་ཡོང་བྱས་མེད་ཀྱག་བ་ལེ་ད་གལ་ཏེ་ང་དང་ཆོས་སི་དོན་དག་བཟོད་ཉན་ན། དེ་སྒྲུབ་སྒྲུབ་འབྲས་དེ་འབྲས་བུ་ཁྱེར་ཏེ་ན་ད་ཨེ་ནི་ཚེ་འདིར་མ་ཟད་ཚེ་རབས་བརྒྱ་ཕྲག་སྟོང་ཕྲག་ཚུག་པ་ཡང་དེའི་འབྲས་བུ་བཟང་པོ་ང་དང་རིམ་བཞིན་སྨིན་ཏེ་ཡོང་ངད་པ་སང་ན་ཨེ་ནི་ཉ་པ། ཚོང་པ། ཨོ་ཞིང་ལས། ཨོ་ད་དེ་ཚང་མ། ཁོང་ཚང་མའི་ཚ་གྲང། སྡུག་བསྔལ་མྱོང་སྟངས་བོ་ལྟ་ན་ད་ངས་ད་ཆོས་ཀྱི་དོན་དག་ད་ག་ཟུག་སྡུག་བསྔལ་ཅིག་ཡོད་ནའང་མྱོང་མི་ཐུབ་བྱ་ཞིག་ཅི་ཡོད་བསམ་དཀའ་འགྲོ་ང་དང་སེམས་ན་ཡོང་སྟེ་ཨོ་ད་དེ་དག་ཨོ་བཟོད་ཉན་དགོས་བསྟེན་བ་ལས་དེ་དག་དཀའ་ཐུབ་བསྟེན་དགོས་བསྟེན་བ་ལས། ཨོ་ད་དེ་ཟུག་དཀའ་ཐུབ་ངོས་བསྟེན་ནའང་ཆོས་སི་དོན་དག་ཨ་བསྟེན་ནའང་པོད་ཨེ་ནི་བསྟེན་རིན་ཆོག་པ་ཡོད་དེ་ནོ་ཚེ་འདི་མ་ཟད་ཚེ་རབས་བརྒྱ་ཕྲག་ཚུག་པ་ཡང་རང་དང་གཞན་ཚང་མ་ལ་ཕན་བྱས་དོན་དག་ཨ་མཐར་ཐུག་འོ་མ་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་བྱས་སི་དོན་དག་ང་དང་དཀའ་ངལ་བར་དོ་རྒྱབ་བས་ན་དང་རྒྱབ་རིན་ཆོག་པ་ཞིག་ཡོད་དེ་ནོ། འོ་ད་ཚེ་འདིའི་བཟའ་རྒྱུ་འཐུང་རྒྱུ་གོན་རྒྱུ་ཙམ་ཞིག་གི་ཆེད་དུ་དཀའ་ངལ་བར་དོ་དེ་ཙམ་ཞིག་ཚ་གྲང་གི་སྡུག་བསྔལ་ཙམ་ཞིག་ཡོད་ན་དེ་དག་མྱོང་ཐུབ་བས་ན་འོ་ཆོས་ཀྱི་དོན་དུ་ད་དེ་དག་ཅིས་མྱོང་མི་ཐུབ་བསམ་མཁན་བོ་ང་དང་སེམས་ན་ཡོང་དགོས་ཏེ་ནོ་རང་ན་རང་སེམས་ཤུགས་སྐྱེས་ཏེ་འོ་ད་ཆོས་དགེ་བ་ཞིག་བསྒྲུབ་ན།

བྱ་བ་དང་ལྡན་ན་ཁོ་རང་གཅིག་པོ་མགོ་འཐོམས་ཏེ་མ་འདུག་ག་འོ་ཆོས་ལ་ཡང་ཡང་བརྩོན་བྱས་གསོལ་བ་སྨོན་ལམ་ཡང་ཡང་བཏབ་བྱས། བླ་མ་དཀོན་མཆོག་རིན་པོ་ཆེ་རྣམ་པ་གསུམ་ལ་བརྟེན་པའི་དུས་དང་རྣམ་པ་ཀུན་ཏུ་དད་པ་དང་ཡིད་ཆེས་ཀྱི་སྒོ་ནས་ཨི་ནི་ཆོས་རྩེ་གཅིག་ཏུ་བསྒྲུབ་ན་འོ་ཚེ་འདིའི་འོ་དེ་ནས་རང་གཞན་ཚང་མ་ཕུན་སུམ་ཚོགས་པ་ཡོངས་སུ་ཡོང་བར་མ་ཟད་ཚེ་རབས་ཕྱི་མ་རྣམས་སུ་ཡང་འོ་དགའ་བ་དང་བདེ་བའི་རྒྱུ་རུ་འོ་ད་བསྟེན་ན་འགྱུར་བ་ནོ་འོ་ད་ང་དང་ཆོས་ལས་ལྷག་པའི་སྒྲུབ་རྒྱུ་ཞིག་དང་ཆོས་ལས་ལྷག་པའི་ང་དང་བྱེད་རྒྱུ་ཞིག་འོ་རྩ་བ་ཉིད་ནས་མེད་ཀྱག་བ་ལས།